གནས་ལུགས་གཏིང་ཟབ་པོ་ཟིག་མ་རེད་གཞུང་ལུགས་ཀྱི་ནང་འཇུག་མི་དགོས་ག་བདག་ཅག་གི་ས་བོ་ཡིན་ན་འདི་རིགས་ན་འདང་རྒྱག་གྱི་ཡོད་ངེད་ཅག་ག་འདི་སྡོད་སའི་འཛམ་གླིང་གི་ས་གཞི་འདིའི་ཐོག་ཁ་སྲོག་ཆགས་ཀྱི་རིགས་ཟིག་གྲངས་མེད་པ་ཟིག་ཡོད་ནི་རེད་ད་ཆེ་བ་སྟག་གཟིག་གཏུམ་དྲག་གླང་བོ་ཆེ་ལ་སོགས་པ་ནས་ཆུང་ང་འབའ་འབུ་རྩ་ཚིག་སྲིན་སྐྱེས་ཀྱི་སྲོག་ཆགས་གྲངས་མེད་པ་ཟིག་ཡོད་ནི་ནང་ནས་ངེད་ཅག་འགྲོ་བ་མི་ཟེར་རྒྱུ་བོ་དེའི་ནང་གི་སྲོག་ཆགས་ཟིག་རེད། ས་གཞི་འདི་འུ་ཅག་གི་འགྲོ་བ་སེམས་ཅན་ཐམས་ཅད་ཀྱི་ཁྱིམ་གཞི་རེད་འུ་ཅག་ཐམས་ཅད་པོ་དེའི་ཁྱིམ་ཚང་དེ་དག་ནང་ནས་བཟའ་ཚང་རེད་འགྲོ་བ་མི་ཟེར་རྒྱུ་དེའི་ནང་གི་སྲོག་ཆགས་ཀྱི་རིགས་ཟིག་རེད་མ་གཏོགས་པ་དམིགས་བསལ་གྱི་ཧ་ལས་པའི་ཁྱད་ཆོས་ཅན་ཟིག་ཅང་མ་རེད་ད། ཕལ་ཆེར་དུད་འགྲོ་ཡར་ར་ཇེ་ཡག་ཇེ་ཡག་ག་བུད་སོང་ལོག་ཁྱེར་ཡོང་ནས་འདི་མོ་གི་སྲོག་ཆགས་ཟིག་རེད་ར། ད་རེས་སྲོག་ཆགས་དེ་ཡིན་དུས་འཛམ་གླིང་འདིའི་ཐོག་ཁ་སྲོག་ཆགས་ཟེར་གི་འདུག་ཀྱི་འོ་ད་ཐོན་ནི་ལོ་ཆི་མོ་ཟིག་འགོར་ཡོད་ནི་རེད་ཟེར་ན་ད་ལོ་ཤིན་ཏུ་མང་པོ་ལོ་ས་ཡ་མང་པོ་འགོར་ཡོད་ནི་རེད། ཐང་ང་སྟོང་ངེད་ཅག་ག་དེང་སང་འདི་སྡོད་སའི་ས་གཞི་འཛམ་གླིང་འདིའི་ཐོག་ཁ་སྲོག་ཆགས་ཁེར་མ་ཟིག་ཡོད་ནི་མ་རེད་ད་ཁ་གོ་ག། ད་ག་སྲོག་ཆགས་ཟེར་གི་འདུག་ཀྱི་ད་ཐང་ནི་གང་ནས་ཐོན་ཁྱེར་ཡོང་ནི་ཟེར་ན་རྒྱ་མཚོ་ཆེན་པོའི་ནང་ནས་བརླན་གི་ནང་ནས་བརླན་གི་འབུ་སྲིན་ཕྲ་བ་དག་རང་བཞིན་གྱིས་གྲུབ་ནི། དེ་ནས་བརླན་གི་སྟེང་གི་སྲོག་ཆགས་སྐྱེས་སྐྱེས་སྐྱེས་སྐྱེས་སོང་ད་ག་སྐམ་སའི་སྲོག་ཆགས་བྱུང་ད་རེས་རིམ་པས་རིམ་པས་མཐར་འུ་ཅག་གི་འགྲོ་བ་མི་བོ་ཟེར་གི་འདུག་ཀྱི་འོ་ད་བྱུང་ནི་རེད།

ཡིན་ན་ཡང་མྱི་ཟེར་གྱི་འདུག་ཅི་སྟེ་ས་གཞི་འདིའི་བདག་པོ་ལྟ་བུ་ཟིག་ལ་ལོག་འགྱོ་རྒྱུ་མྱི་ནུས་པ་ཆི་ཟིག་ཡོད་ནི་རེད་ཅེ་ན། སྐད་ཆ་བཤད་ཤེས་ཀྱི་དང་བསམ་བློ་གཏང་ཤེས་ཀྱི་འདི་གཉིས་ཀྱི་ནུས་པ་ཡོད་རེད། སྨྲ་བརྗོད་ཀྱི་ནུས་པ་དང་བསམ་གཞིག་གི་ནུས་པ། མྱི་གི་ཐབས་བཀོད་པ་འཐེན་ན་བ་འདི་རིགས་པ་འདྲ་མི་འདྲ་བསྡུར་ན་དགའ། དེ་ནས་ད་ཁར་ཚང་གི་ཉམས་མྱོང་ཁར་ཚང་གཅིག་ཟིག་ཡིན་ཐ་དད་དེ་རང་དེ་ཡིན་ན་མི་འགྲིག་གི་ཟིག་ན་གཅིག་གི་གཅིག་ག་ཁ་བརྡ་ཡིན་ན་བརྡ་མང་ང་སྤྲད་ན་བ་འདི་རེད།

མྱི་ལ་ལ་ཟིག་གི་ཀླད་པའི་ནང་མྱི་ཕན་པ་ཟིག་ཆི་ཟིག་སྒྲུབ་དགོ་སོ་སོ་རང་ཉིད་དག་ཆི་ཟིག་ཕན་དགོ་སོ་སོ་ཁྱིམ་ཚང་ནང་ཆི་ཟིག་ཕན་ཐོགས་ནི་ག། དེ་ལས་ཧ་ར་རྒྱ་ཆེ་ན་མི་རིགས་དེ་ལས་རྒྱ་ཆེ་ན་རྒྱལ་ཁབ་འཛམ་གླིང་ལ་སོགས་པ་གང་དང་གང་ང། ཆི་ཟིག་ཕན་ཐོགས་དགོ་བསམ་མཁན་གི་དེ་མོ་གི་མྱི་ཡོད་ནི་རེད་ར། དཔེར་མཚོན་ན་འཛམ་གླིང་འདིའི་ཐོག་ནས་གི་གཅིག་གི་རྐུ་ཇག་ཁྲམ་གསུམ་འབའ་ཞིག་མི་ལས་ནི་མྱི་ཕལ་བ་ཟིག་དང།

དེ་བཞིན་དུ་ཕན་པའི་ལས་ཀྱི་ཐོག་ནས་སྔོན་ནས་གྲངས་མེད་ཀྱི་བསམ་གྱིས་མི་ཁྱབ་པའི་སྐྱེས་བུ་དམ་པ་བྱོན་ནི་དང་རླབས་པོ་ཆེ་གི་སྐྱེས་བུ་གང་ཟག་སྒེར་རེ་རེ་གི་འགྲོ་བ་སེམས་ཅན་ཁྲི་སྟོང་མང་པོ་ཕན་བདེ་གི་ལམ་བཀོད་པ་དེ་ཡང་འགྲོ་བ་མྱི་རེད་དེ་རེ་སོང་ན། དེ་ཐམས་ཅད་ཀྱིས་ཐོབ་པའི་རྟེན་བདག་ཅག་གི་ཐོབ་ཡོད་ནི་ཐོབ་པའི་རྟེན་ཨ་ན་མ་ན་ཡིན་ནི་རེད།

དེ་བཞིན་དུ་བདག་ཅག་གི་དཔོན་གྱི་དཔེར་ན་དེང་སང་ད་ཟེར་ན་ཤེས་རིག་སློབ་གསོ་ཡིན་ན་ཆོག་གོ། ཁོར་ཡུག་སྲུང་སྐྱོབ་ཡིན་ན་ཆོག་གོ། དེ་འཕྲོ་ད་ང་ཆོ་བོད་རིགས་ཀྱི་ནང་གི་མཐུན་སྒྲིལ་ལ་སོགས་པ་འདི་མོ་གི་ལས་ཀ་གི་ཐོག་ཙི་གེ་ཟིག་ཚ་ཚ་བར་ཀྱང་འཁྱེར་གི་ཡོད་པའི་སྒང་རེད། འདི་ཐམས་ཅད་པོ་མུ་མཐུད་དུ་རྒྱུན་བསྐྱངས་ནས་སོང་ཚེ་ག་ད་ཕན་པའི་ལས་རེད་ད་ཆོས་གི་ནང་གི་དགེ་བ་རེད་ཟེ་ཡིན།

གནོད་པའི་ལས་འབའ་ཞིག་བསྒྲུབ་ནས་མི་ཚེ་ཟད་སོང་ན་ད་མི་གི་འགྲོ་ལུགས་ལྟར་བཏང་བ་རེད་མི་ཚེ་འདི་ལ་ཡང་སེམས་ཅན་ཐམས་ཅད་མི་དགའ་ས་རེད་ད་སྐྱེ་བ་ཕྱི་མ་ཡང་སོ་སོ་ལ་དེ་དང་དེ་ལྟ་བུའི་སྡུག་བསྔལ་སྣ་ཚོགས་ཅིག་བྱུང་ནི་རེད་དེ་ཡི་སྲོང་བཙུགས་རྗེ་རིན་པོ་ཆེ་འདི་ནས་གསུངས་རྒྱུ་ཡིན་འདམ་ནང་གི་དཀར་ནག་གི་ལས་ཀྱི་འབྲས་བུ་དབྱེ་བ་ས་བོ་ཡིན་ན་ལས་དགེ་བ་འཇུག་རྒྱུ་དང་ལས་མི་དགེ་བ་མི་འཇུག་རྒྱུ་གལ་ཆེན་པོ་རེད་གསུངས་དགོས་ནི་རེད། ད་རིང་སོང་དུས་ད་ཕན་པའི་ལས་ཆི་ཟིག་གི་སྒྲུབ་དགོས་གི་ཡ་གནོད་པའི་ལས་ཡ་ཆི་ཟིག་གི་འཛེམ་དགོས་གི་ཏི་བསམ་པའི་ནང་ཁ་ཧྲི་པ་རི་ར་ད་རིང་སོང་ཙི་གི་ད་ཕན་པའི་ལས་ཡིས་ཟེ་གི་འདུག་ཅོ་ཏི་ཆུང་ས་ནི་ཡ་ར་ཇེ་ཆེ་བཏང་དགོས་ཀྱི་ཟེ་རེ་མི་ན་ཐང་བཏང་བ་ནི་ཕན་པའི་ལས་ཟེར་ན་བྱང་ཆུབ་གི་སེམས་འགྲོ་བ་སེམས་ཅན་ཐམས་ཅད་ད་ཧག་གི་རང་གི་བུ་གཅིག་པ་ལྟར་བརྩེ་ཡི་བརྩེ་བ་སོ་སོ་བརྒྱན་ནི་གཞན་ཕན་འབའ་ཞིག་ལ་སྒྲུབ་དགོས་ནི་རེད་ཟི་གི་ད་གོ་རིམ་མ་རེད་ད་རིང་སོང་ཙི་ང་ཆ་སྤྱིར་བཏང་གི་མང་ཚོགས་ཕ་ར་ཟི་གི་ངོ་ནས་བསམ་བློ་བཏང་ཙི་གི། དང་དང་པོ། རང་གི་རང་ལ་གནོད་མི་སྐྱེལ་རྒྱུ་གལ་ཆེན་པོ་རེད། རང་གི་རང་གཅེས་ཤེས་རྒྱུ་གལ་ཆེན་པོ་རེད། རང་གི་རང་ལ་གནོད་མི་སྐྱེད་ཀྱི། ད་ནི་སོ་སོའི་ཁྱིམ་ཚང་གི་ནང་ཡིན་ན་བརྩེ་བ་ལྷག་བསམ་རྣམ་དག་འཆང་རྒྱུ་མི་འཇིག་རྟེན་ན་མྱི་ཁྱད་མཚར་ཡོད་ནི་རེད་ར་མྱི་ལ་ལ་ཟིག་གི་དངོས་གནས་དྲང་གནས་ཀྱི། སོ་སོ་གི་ཁྱིམ་ཚང་བཟའ་ཚང་ཟིག་གི་ནང་ཡིན་ན་ཉེ་བཞི་ཟ་ལག་གི་ནང་ཡིན་ན་བུ་ཕྲུག་གི་ནང་ཡིན་ན་ལྷག་བསམ་རྣམ་དག་མི་འཆང་གི།